ཚིག་གཉིས་པ་དེ་བསྟན་པ་ཡིན་ཙང་རྣམ་མཁྱེན་བསྟན་ཡོང་གི་འདུག་བ་བསྟན་པ་ཡིན་ཙང་དེ་གར་ཆགས་འགྲོ་རེད། རྟོགས་པ་ཕུན་ཚོགས་བཤད་པ་རེད་བ་རྟོགས་པ་ཕུན་ཚོགས་བཤད་པ་རེད་འོ་ཐུགས་ཟེར་རེད་ད་ཇི་ལྟ་བ་རྟོགས་པའི་རྣམ་མཁྱེན་དེ་ལ་ད་ཇི་ལྟ་བ་ཟེར་ད་དེ་བ་ཇི་ལྟ་བ་ག་རེ་ཡོད་ན་མི་ཤེས་ཨ་ལེ་ཇི་ལྟ་བ་རྟོགས་པའི་རྣམ་མཁྱེན་བཤད་ད་ཇི་ལྟ་བ་རྟོགས་པའི་རྣམ་མཁྱེན་དེ་ལ་ཟབ་པའི་སྐུ་ཟེར་གོ་ག་རེ་བཤད་པ་རེད། འོ་ཁོས་གཞལ་བྱ་ག་རེ་བཞག་ཨང།

ཨོ་ཧོ་གང་ཟག་གི་བདག་མེད་ཕྲ་མོ་དེ་བརྗོད་མི་བཏུབ་པ་ཡིན་ཙང་སྒྲ་དང་རྟོག་པས་གང་ཟག་གི་བདག་མེད་ཕྲ་མོ་མངོན་སུམ་དུ་རྟོགས་པའི་བློ་རྣམས་ཀྱིས་ཇི་ལྟར་རྟོགས་པ་ནང་བཞིན་གཅིག་སྒྲ་དང་རྟོག་པ་གཉིས་ཀྱིས་རྟོགས་མི་བཏུབ་པ་དང་བརྗོད་མི་བཏུབ་པ་ཡིན་ཙང་ནི་ཟབ་པ་ལབ་པ་རེད་བ་གོ་ལ། ད་ཟབ་པ་གོ་ལ་དེ་བཞིན་དེ་ཟབ་པའི་སྐུ་དེ་རེ་ཡང་མར་བཏང་དེ་ཟབ་པ་ལ་བཞག་ད་དེ་ཇི་ལྟ་བ་བཞིན་དུ་མངོན་སུམ་དུ་མཁྱེན་མཁན་གྱི་རྣམ་མཁྱེན་ཇི་ལྟ་བ་མཐོང་བའི་རྣམ་མཁྱེན་དེ་ལ་དེ་ནི་ཟབ་པའི་སྐུ་ལབ་པ་རེད་བ། ད་རྒྱ་ཆེ་བའི་སྐུ་ཟེར་དུས་ག་རེ་བཞག་ཟེར་ན་ཇི་སྙེད་པ་མཐོང་བའི་ད་ཇི་སྙེད་པ་མཐོང་བའི་རྣམ་མཁྱེན་ལ་རྒྱ་ཆེ་བ་དེ་རེད། ཆོས་ཐམས་ཅད་ཀྱི། ཤེས་བྱ་ལ་ག་བ་ག་བ་ཁྱབ་དང་ག་བ་གང་ཡོད་མེད་གྲངས་ཀ་དང་འདི་ནས་འདི་བར་དུ་ཡོད་ཟེར་རྩད་གཅོད་ས་མེད་པ་ཤེས་བྱ་ཇི་སྙེད་པའི་ཆོས་ག་ཚོད་དགའ་མང་པོ་ཞེ་པོ་ཅིག་ཡོད་ཙང་རྒྱ་ཆེ་བ། དེ་ཇི་ལྟ་བ་བཞིན་དུ་མངོན་སུམ་དུ་མཁྱེན་པ་ཡིན་ཙང་རྒྱ་ཆེ་བའི་སྐུ། འོ་ཟབ་ཅིང་རྒྱ་ཆེའི་སྐུ་མངའ་བ། དེ་ཟེར་དུས་ད་ལྟ་རང་དོན་རྟོགས་པ་ཕུན་ཚོགས་སླེབ་ཀྱི་འདུག་བ། བར་ཐུག་ཚེ་ད་བསྟོད་པའི་ཚིག་དོན་བརྒྱད་ཀྱི་ནང་ན་ག་རེ་སླེབས་ཡོང་གི་འདུག་བ་དེ།

འོ་སྤྲུལ་སྐུ་ཡོད་སྤྲུལ་སྐུ་དེ་ཚོས་གདུལ་བྱ་ལས་དག་མ་དག་ང་རང་ཚོ་ལྟ་བུ་ལ་ཡང་ཆོས་གསུངས་པ་ལ་བརྟེན་ནས་དུ་སོ་སོས་ལག་ལེན་བསྟར་ཐུབ་ན་དེ་ནི་སྐྱེ་བ་ཕྱི་མ་ང་ལྷ་དང་མིའི་གོ་འཕང་ཐོབ་ཐུབ་པ་དེ་ཡོང་གི་རེད་བ་ཆོས་མ་གསུངས་ན་ཡོང་གི་ཨ་མི་གསུང་ཨ་གར་ཆོས་མ་གསུངས་ན་མིས་ག་རེ་བྱས་འགྲོ། དགེ་བ་བསྒྲུབ་སྡིག་པ་མ་སྤངས་ན་དགེ་བ་མ་བསྒྲུབས་ན་ཨ་ནི་ངེས་ལེགས་མངོན་མཐོ་མིའི་གོ་འཕང་ཐོབ་ཡང་ལྷ་དང་མིའི་གོ་འཕང་ཐོབ་པ་ཡོད་མ་རེད་བ་དགེ་བ་བསྒྲུབ་སྡིག་པ་སྤང་བྱས་པ་ལ་སངས་རྒྱས་བཅོམ་ལྡན་འདས་ཀྱི

ཐལ་འགྱུར་ཡང་དག་དང་རྒྱུ་མཚན་ཡང་དག་མ་བསྟན་གྱི་སངས་རྒྱས་ཀྱི་གསུང་མེད་ཟེར་ལབ་བཞག་རེད། སངས་རྒྱས་ཀྱི་གསུང་ཡིན་ཕྱིན་ཆད་ལ་ཁོའི་ནང་ནས་རྟགས་ཡང་དག་ལ་སོགས་དེ་རྣམ་གཞག་བསྟན་པ་རྐྱང་རྐྱང་རེད་འགྲོ་བ་རེད་ཅེས་བྱས་ཙང་སངས་རྒྱས་ཀྱི་ཆོས་གསུང་བ་ཡིན་དེ་ཟེར་ན། སྒྲ་ཆོས་ཅན་མི་རྟག་སྟེ་བྱས་པ་ཡིན་པས་དེ་འདྲ་ཞིག་མ་ལབ་ན་ཡང་དེ་འདྲ་པོ་ར་འདྲ་བྱས་ནས་ཁོ་རང་སྒྲུབ་ངག་ལ་སོགས་པ་དེ་འདྲ་མ་སངས་རྒྱས་ཀྱི་གསུང་གི་ནང་ལ་བཀོད་ནས་བཤད་ཀྱི་ཡོད་ཙང་ནི་སྒྲུབ་ངག་ཡང་དག་དང།